གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མི་རྣམ་པ་ཚོ་སྐུ་ཁམས་བཟང་ངག་སྒྲོན་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་གཅིག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་པའི་ཚེས་ལྔ། གཟའ་ཕུར་བུ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན།

བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་འབྲས་ལྗོངས་ཁུལ་གྱི་ཆིབས་བསྒྱུར་མཛད་འཆར་ལ་འགྱུར་བ་སོང་ནས ྋགོང་ས་མཆོག་ཕྱི་ཟླ་བཅུ་པ་ཡི་ཚེས་བཅུ་དྲུག་གི་ཉིན་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་ཆིབས་བསྒྱུར་བསྐྱངས་གནང་མཛད་རྒྱུ་ཡིན་པ་རེད་འདུག་དེ་ཡང་སྔོན་འཆར་ལྟར་ན ྋགོང་ས་རྒྱལ་བ་རིན་པོ་ཆེ་མཆོག་ཕྱི་ཟླ་བཅུ་པ་ཡི་ཚེས་བཅུ་གི་ཉིན་འབྲས་ལྗོངས་སུ་ཆིབས་བསྒྱུར་བསྐྱངས་གནང་མཛད་རྒྱུ་ཡིན་ན་ཡང། ད་ཆར་མཛད་འཆར་ལ་འགྱུར་བ་སོང་ནས་ཕྱི་ཟླ་བཅུ་པའི་ཚེས་བཅུ་དྲུག་ནས་ཉི་ཤུ་ཡི་བར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་བཞུགས་གནང་མཛད་རྒྱུ་ཡིན་པ་རེད་འདུག་དེ་ཡང་དགའ་ལྡན་ཕོ་བྲང་ཡིག་ཚང་གིས་མཛད་འཆར་གསལ་བསྒྲགས་གནང་བའི་ནང་ཕྱི་ཟླ་བཅུ་པའི་ཚེས་བཅུ་བདུན་གྱི་ཉིན་སྤྱི་ནོར ྋགོང་ས་རྒྱལ་བ་རིན་པོ་ཆེ་མཆོག་ནས་དད་ལྡན་མང་ཚོགས་རྣམས་ལ་ལག་ལེན་སོ་བདུན་མ་ཡི་སྒོ་ནས་ཆོས་འབྲེལ་གསུང་ཆོས་བསྩལ་གནང་མཛད་རྒྱུ་ཡིན་པ་དང།

ཨོ་གླིང་གི་བོད་དོན་ལྷན་ཚོགས་ནི་བོད་དོན་རྒྱབ་སྐྱོར་ཚོགས་པ་ཞིག་དང་བོད་མིའི་རང་དབང་དང་ཐོབ་ཐང་གི་ཆེད་དུ་ལས་དོན་སྒྲུབ་ཀྱི་ཡོད་པས། ད་རེས་འདི་གར་ཨོ་གླིང་གི་ཡུལ་མི་ཁག་གཅིག་ཁྲིད་ཡོང་ནས་དམིགས་བསལ་བོད་མིའི་རང་དབང་འཐབ་རྩོད་དང་བོད་ཀྱི་རིག་གཞུང་བསྐྱར་གསོ་སོགས་ཀྱི་སྐོར་རྒྱུས་ལོན་བྱ་ཆེད་ཡིན་ཞེས་འགྲེལ་བརྗོད་གནང་ཡོད་པ་རེད། ཡང་ཨོ་གླིང་གི་མེལ་བོན་ནས་ཡིན་པའི་ཁུ་ཡུང་ཁྲའོ་ཧྥུ་ལགས་ཀྱིས་གཟིགས་སྐོར་དེའི་བརྒྱུད་ནས་བོད་ཀྱི་ཆོས་དང་རིག་གཞུང་གོམས་གཤིས་སོགས་ལ་ངེས་ཤེས་གཏིང་ཟབ་བྱུང་བ་འགྲེལ་བརྗོད་གནང་ཡོད་པ་རེད། ཁོང་གིས་གསུངས་པ་ལ་གཞིགས་ན་ཡོ་ག་དང་བསྒོམ་སྟེ་བོད་ཀྱི་ཆོས་དང་རིག་གཞུང་གོམས་གཤིས་ལ་ངེས་ཤེས་ཟབ་མོ་ཞིག་རྙེད་པ་མ་ཟད་དེ་རིང་ཞོགས་པ་གོང་ས་མཆོག་གི་བཀའ་དབང་ཞུ་རྒྱུ་ཡི་སྐལ་བ་ལྡན་པ་ནི་ང་ཚོར་བསོད་ནམས་ཆེན་པོ་ཡིན་པ་ལ་ཚོར་སྣང་བྱུང་བ་དང། མདོར་ན་ས་ཆ་དེར་ཉམས་མྱོང་གང་བྱུང་བ་ལ་བརྟེན་ནས་ང་རང་ཧ་ཅང་སྐྱིད་པོ་བྱུང་ཞེས་འགྲེལ་བརྗོད་བྱས་ཡོད་པ་རེད། གཞན་ཡང་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ས་ཁན་བྷ་ར་གྲོང་ཁྱེར་ནས་ཡིན་པ་ཇེ་མོ་རན་ལགས་ཀྱིས་གཟིགས་སྐོར་དང་འབྲེལ་ནས་བོད་ནང་གི་གནས་ཚུལ་ཤེས་རྟོགས་བྱུང་བས་ཨོ་སི་ཁྲུ་ལི་ཡ་གི་ནང་ལ་ཕྱིར་ལོག་གིས་བོད་དོན་གྱི་ཐོག་ལ་གང་ཐུབ་རོགས་རམ་གནང་འདོད་ཡོད་པ་འགྲེལ་བརྗོད་གནང་ཡོད་པ་རེད།

ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་གྱི་དད་ལྡན་ཆོས་ཞུ་བ་གཙོ་བོར་གྱུར་བའི་རྒྱལ་ཁབ་ཕྱི་ནང་ནས་སེར་སྐྱ་ཕོ་མོ་སྟོང་ཕྲག་འགའ་ཤས་ལ་སྤྱན་རས་གཟིགས་ཕྱག་བཞི་པའི་བཀའ་དབང་བཀའ་དྲིན་བསྩལ་གནང་མཛད་པའི་སྐབས་བོད་མི་རིགས་ལ་སེམས་པ་བཟང་པོ་བྱེད་རྒྱུ་ཡི་ཐད་དམིགས་བསལ་བག་ཆགས་ཟབ་མོ་ཡོད་ཅེས་བཀའ་གནང་སོང། ང་ཚོ་ལོ་རྒྱུས་ཐོག་ཏུ་བལྟས་ཡིན་དུས་ཙ་ན་ང་ཚོ་བོད་མི་རིགས་འདི་དངོས་གནས་དྲང་གནས་ཀྱི

ཉིན་མཚན་དུས་ཀུན་ཏུ་བྱང་ཆུབ་ཀྱི་སེམས་སེམས་པ་བཟང་པོ་བྱེད་ཡ་དེ་བྱུང་ན། ང་ཚོ་འདི་ཉམས་ལེན་བྱེད་ཡ་གཙོ་བོ་གཅིག་རེད་ཤག། ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནང་སེམས་ཞི་བདེ་ཡི་གལ་གནད་དང་ཕན་ཡོན་སྐོར་བཀའ་ཕེབས་པས་ན། རྒྱུན་དུ་ནང་སེམས་ཞི་བདེ་བག་ཕེབས་ཡོད་པ་ལ་བརྟེན་ནས་སེམས་སྐྱིད་པ་དང་ལུས་བདེ་བ་སོགས་ཡོང་གི་ཡོད། དེང་སྐབས་འཛམ་གླིང་ཤར་ནུབ་ལྷོ་ཕྱོགས་ག་བ་ཡིན་ན་ཡང་འཛམ་གླིང་ཞི་བདེ་ཞེས་ཡོངས་གྲགས་བཤད་ཀྱི་ཡོད། འོན་ཀྱང་ཞི་བདེ་ངོ་མ་དེ་བྱམས་བརྩེ་ཉམས་ལེན་བྱས་ཏེ་ལག་བསྟར་གནང་བའི་རྗེས་འབྲས་སུ་ཡོང་གི་ཡོད། གང་ཟག་སྒེར་ལྟ་བུ་ཞིག་ལ་མཚོན་པ་ཡིན་ན། བསམ་བློའི་ཐོག་ནས་སེམས་ཀྱི་ཞི་བདེ་ཡག་པོ་ཞིག་བྱུང་བ་ཡིན་ན་བདེ་སྐྱིད་ལྡན་པའི་མི་ཚེ་ཞིག་ཡོང་གི་རེད་ཅེས་བཀའ་གནང་སོང། ཨེ་ངས་ནམ་རྒྱུན་རྟག་པར་དེ་བཤད་བསྡད་ཀྱི་ཡོད་རེད། འཛམ་བུ་གླིང་འདི་སྒང་གི་མི། དུང་ཕྱུར།

མི་གཙོ་བོར་གྱུར་པའི་འཛམ་བུ་གླིང་འདི་སྒང་གི་སེམས་ཅན་ཚང་མ་ལོ་ལ་ཕུགས་ཀྱི་ཕན་བདེ་བསྒྲུབ་ཡག་ཅིག་ཞི་བདེ་ཡོང་ཡག་འདུག་ཟེར་འབད་བརྩོན་བྱེད་ཡག་དེ་གལ་ཆེན་པོ་རེད་ཤག། ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རེས་སྐབས་སུ་བབས་པ་ནི་ང་ཚོ་ཚང་མས་འཕགས་པ་སྤྱན་རས་གཟིགས་ཀྱི་རྗེས་སུ་བཟུང་ནས་གཞན་ཕན་གྱི་བློ་ཉམས་ལེན་བྱས་ཏེ། ཚེ་རབས་ནས་ཚེ་རབས་གཏན་དུ་བདེ་བ་ཡོང་བ་ཞིག་བྱེད་ཀྱི་ཡིན་ཞེས་ཀུན་སློང་རྣམ་པར་དག་པ་ཞིག་དགོས་གལ་ཆེ་བའི་སྐོར་བཀའ་གནང་ཞིང་རང་གཞན་གཉིས་ཀྱི་དོན་སྒྲུབ་པར་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་རྒྱུ་ལས་ལྷག་པ་མེད་པར་མ་ཟད། འཕྲལ་ཕུགས་གཉིས་ལ་དོན་དམ་གྱི་བདེ་སྐྱིད་ཞིག་དགོས་ནའང་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་རྒྱུ་ལས་ལྷག་པ་མེད་ཅེས་བཀའ་གནང་སོང།
ད་སྙིང་རྗེ་ཆེན་པོ་ཟེར་དེ་ཞེ་པོ་ཅིག་རྩ་ཆེན་པོ་རེད་ཤག། ཆོས་ཁས་མི་ལེན་མཁན་ཅིག་ཡིན་པ་ཡིན་ནའི་སེམས་པ་བཟང་པོ་བྱེད་ཡ་གཅིག་གིས་གཅིག་གིས་གཞན་ལ་འཚེ་བ་མི་བྱེད་པ། སེམས་ཅན་ཀུན་ལ་ཕུགས་ཀྱི་ཕན་བདེ་བསྒྲུབ་ཡག་གི་ལྷག་བསམ་དང་ལྡན་པ་ཅིག་བྱུང་ན་དངོས་གནས་འཛམ་བུ་གླིང་ཞི་བདེ་འདི་འདུག་སེ་ཡོང་ཡག་རེད། ཨོ་ད། ཅིག་གི་འཛམ་བུ་གླིང་གི་དམག་འཁྲུག་མ་ཡོང་ཡ། ཨོ། ང་རང་ཚང་མ་ལོ་འཛམ་གླིང་ཞི་བདེ་ཟེར་ནས་ཞི་བདེ་འདི། ངོ་ཐོག་འདུག་ཟེར་ནས་ད་ཡོང་ཡ་རེད་འདི་འདྲ་ཡིན་དུས་ཚང་མ་ལོ་གི་བྱང་ཆུབ་ཀྱི་སེམས་ལ་ཡང་ཉམས་ཞིབ་ཡག་པོ་ཞིག་གནང་རྒྱུ་ཡོད་པ་བྱས། ད་རེས་ཀྱི་གསུང་ཆོས་འདི་ལ་ཐའེ་ཝན་དང་སིང་ག་པུར། མ་ལེ་ཤི་ཡ་བཅས་ནས་དད་ལྡན་ཆོས་ཞུ་བ་ཆིག་སྟོང་ལྔ་བརྒྱ་ལྷག་གཙོས་པའི་ཡུ་རོབ་དང་ར་ཤི་ཡ། ཁེ་ན་ཌ། ཨ་རི། ཧྥ་རན་སི། ཨ་ཧྥི་རི་ཀ། རྒྱ་གར། བོད་མི་སོགས་ཆོས་ཞུ་བ་སྟོང་ཕྲག་འགའ་ཤས་ཆེད་བཅར་ཞུས་པའི་ཁྲོད་ཧྥ་རན་སི་ནས་ཡིན་པའི་ཨ་ན་ལགས་ཀྱིས།
ྋགོང་ས་ཏཱ་ལའི་བླ་མ་མཆོག་གི་གསེར་ཞལ་མཇལ་རྒྱུའི་ཆེད་དུ་ང་རྡ་རམ་ས་ལ་ཡོང་བ་ཡིན། ངའི་མི་ཚེའི་ནང་མགོན་པོ་གང་ཉིད་མཆོག་དངོས་སུ་མཇལ་བ་ད་རེས་ཐེངས་དང་པོ་ཡིན་ཧ་ཅང་གི་དགའ་ཚོར་བྱུང། དེ་སྔ་ང་ཆུང་དུས་ཧྥ་རན་སི་ལ་ཁོང་གི་མཚན་སྙན་གྲགས་སྐོར་གོ་ཐོས་བྱུང་ལ། ད་ཆ་འཛམ་གླིང་ཡོངས་སུ་ཁོང་གི་མཛད་རྗེས་ལ་ཡི་རངས་ཞུ་མུས་རེད་འདུག། ད་རེས་གསུང་ཆོས་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སེམས་པ་བཟང་པོ་བྱས་པ་ཡིན་ན་ཕན་ཐོགས་ཇི་ཡོད་སྐོར་ང་ལ་དྲན་སྐུལ་ཞུས་སོང་བས་སེམས་ལ་ཟུག་པོ་བྱུང་ཞེས་འགྲེལ་བརྗོད་གནང་བྱུང། དེ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉིན་ཤས་རིང་མགུལ་ཆམ་བྱས་ཏེ་སྐུ་ངལ་གསོ་དགོས་བྱུང་བར་བརྟེན་ཐའེ་ཝན་གསུང་ཆོས་ཉིན་དང་པོ་དང་ཉིན་གཉིས་པ་ནི་དགའ་ལྡན་ཁྲི་རིན་པོ་ཆེ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གིས་བསྩལ་ཡོད་པ་དང་གསུང་ཆོས་ཉིན་མཐའ་མར་མགོན་པོ་གང་ཉིད་མཆོག་ཐུགས་དགྱེས་ཚོར་ཆེན་པོས་ཡུལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆིབས་བསྒྱུར་མཛད་དེ་དད་ལྡན་སེར་སྐྱ་ཕོ་མོ་རྣམས་ལ་སྤྱན་རས་གཟིགས་ཀྱི་བཀའ་དབང་བསྩལ་ཡོད་པ་རེད། ཡང་ཐའེ་ཝན་དུ་སྐྱེས་ཤིང་ད་ལྟ་ཁེ་ན་ཏྲ་གནས་བཞུགས་ཤིན་ཞའོ་ཝེ་ལགས་ཀྱིས། གོང་ས་མཆོག་གི་གསུང་ཆོས་ཞུ་བའི་སྐབས་མིག་ཆུ་རང་དབང་མེད་པར་ཤོར་ཡོང་གི་འདུག་དགའ་ལྡན་གྱི་སེམས་ཚོར་ཞེ་དྲག་བྱུང། ད་རེས་མགོན་པོ་གང་ཉིད་མཆོག་གིས་འཛམ་གླིང་ཞི་བདེ་ཡོང་བར་གཙོ་བོ་སེམས་པ་བཟང་པོ་བྱེད་དགོས་པ་བཀའ་གནང་སོང་བས་ངའི་རེ་བ་ལ་འཛམ་གླིང་གི་དབུ་ཁྲིད་ཚོར་སེམས་བཟང་གི་ཐུགས་རྒྱུད་ཡོད་པའི་སྨོན་འདུན་ཞུ་རྒྱུ་ཡིན། དེ་ལྟར་བྱུང་བ་ཡིན་ན་ཞི་བདེ་ལྡན་པའི་འཛམ་གླིང་ཞིག་བསྐྲུན་ཐུབ། ལྷག་དོན་དུ་གང་ཉིད་མཆོག་གི་དྲུང་ནས་སྤྱན་རས་གཟིགས་ཀྱི་བཀའ་དབང་ཞུ་རྒྱུར་བྱུང་བར་ང་རང་གི་བསོད་ནམས་ཡིན། ཧ་ཅང་གི་དགའ་པོ་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཡང་ཁེ་ན་ཏྲ་ནས་ཕེབས་པའི་དད་ལྡན་ཆོས་ཞུ་བ་ཨེ་ན་ལ་ཁ་ཝན་ལགས་ཀྱིས། ྋགོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་ཆོས་ཞུ་བའི་རྗེས་ལ་གང་ཐུབ་ཀྱིས་སེམས་པ་བཟང་པོ་བྱས་ཏེ་གཞན་ལ་ཡང་བརྒྱུད་སྤེལ་བྱེད་རྒྱུ་འགན་ཡོད་པ་མྱོང་ཚོར་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཡང་རྒྱ་གར་ཤར་ཕྱོགས་སུ་ཆགས་པའི་ཀ་ལོན་སྦུག་ནས་ཆེད་དུ་གོང་ས་མཆོག་གི་གསུང་ཆོས་ཞུ་བར་བཅར་བའི་གཞས་པ་བསོད་ནམས་བློ་ལྡན་ལགས་ཀྱིས།
དགོན་ད་ཆུ་ཚོད་ལྔ་པ་ག་ཅིག་བཱ་སི་ལིན་ཨན་ཤར་སྐད་འཇོག་པོ་ལི་ཞེ་ཡིན་པ། ཏག་ཏག་ནོ་དུས་ཚོད་ཆུ་ཚོད་དྲུག་པ་དྲུག་དང་ཕྱེད་ཀ་ལ་བསྡད་སྐྱ་ཟོ། ད་ང་ནི་ཕྱི་དགྲ་ཡིན་ན་བསམ་ཟོས་ཏག་ཏག་བསྡད་འཇོག་ཡག་རུམ་ཆོས་ཆི་བསྐུལ་གནང་བའི་ག་ལ་ཏག་ཏག་གོ་ར་བྱས་ཞེ་འདྲེས་བྱུང། ཨན་གསུང་ཆོས་ཞུ་ཡ་འདྲ་སྐལ་བ་བཟང་པོ་རོ་ད་ཚོ་ཡིན་འདི་གོ་ན་ཡག་པོ་ཞུ་བྱུང་ཟེ་རིན་ཡ།
གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་འཆར་གཞིགས་ན། རིང་མིན་གོང་ས་མཆོག་རྒྱ་གར་བྱང་ཕྱོགས་འབྲས་ལྗོངས་མངའ་སྡེ་ཡི་གྲོང་ཁྱེར་སྒང་ཏོག་ནང་ཆིབས་བསྒྱུར་གྱིས་སྤྱི་ཟླ་བཅུ་པའི་ཚེས་བཅུ་གཅིག་ནས་བཅུ་གཉིས་བར་ཉིན་གྲངས་གཉིས་ཀྱི་རིང་བཀའ་ཆོས་བཀའ་དྲིན་སྩལ་རྒྱུ་ཡིན་འདུག་བཞུགས་སྒར་དྷརམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་གསར་འགྱུར་མུ་མཐུད་དུ་ཉན་རོགས། ཨོ་སི་ཁྲུ་ལི་ཡ་གི་ནང་ལ་གནས་སྡོད་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ཁག་ཅིག་གིས་བསྡུས་པའི་གི་རྒྱ་ནག་གི་སྲོལ་རྒྱུན་གྱི་ཟླ་མཆོད་དུས་ཆེན་གྱི་སྟེང་ལ། ཨོ་སི་ཁྲུ་ལི་ཡ་ཡི་བོད་ཀྱི་སྐུ་ཚབ་དོན་གཅོད་མཆོག་དྲ་ལམ་བརྒྱུད་ནས་མཉམ་ཞུགས་གནང་ཡོད་འདུག་དེ་ཡང་ཕྱི་ཚེས་བཞི་གི་ཉིན་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ཀྱི་སྟེང་ཁམ་བྷི་ར་ནས་གནས་ཚུལ་སྤེལ་བ་ལ་ལྟ་ན།

སྐབས་དེ་དུས་རྒྱ་ནག་དམངས་གཙོ་མཐུན་ཚོགས་ཀྱི་ཚོགས་གཙོ་ཁྲེན་ཅིན་ཅེས་མཉམ་ཞུགས་གནང་ཡོད་པ་དང་བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་གསུང་བཤད་གནང་བའི་གི་ནང Australia ཡི་གནས་སྡོད་རྒྱ་རིགས་སྤུན་ཟླ་ཡོངས་ལ་ཟླ་མཆོད་དུས་ཆེན་ལ་དམིགས་བསལ་གྱི་འཚམས་འདྲི་དང་འབྲེལ་ནས་རྒྱ་རིགས་མང་ཚོགས་ནས་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་གནང་བ་ལ་ཐུགས་རྗེ་ལེགས་འབུལ་ཞུས་ཡོད་པ་མ་ཟད། རྒྱ་བོད་མི་མང་བར་མཛའ་འབྲེལ་གོང་མཐོར་གཏོང་རྒྱུ་དང་རྒྱ་མི་རིགས་ཚོགས་ཀྱིས་བོད་ཀྱི་གནད་དོན་གྱི་ཐད་ལ་ཤེས་རྟོགས་ཡོང་ཆེད་དུ་ཕན་ཚུན་འབྲེལ་ལམ་ཇེ་བཟང་དུ་གཏོང་རྒྱུ་གལ་ཆེན་པོ་ཡིན་པ་སོགས་ནན་བརྗོད་གནང་ཡོད་པ་རེད། ཡང་འདི་ལོ་རྒྱ་ནག་གཞུང་གིས་ཧི་མ་ལ་ཡ་སྐོར་གྱི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་ཐེངས་གསུམ་པ་དེ་བཞིན་རྒྱ་དཀར་ནག་གཉིས་བར་གྱི་རྩོད་གླེང་ཆེ་བའི་གི་རྒྱ་གར་གྱི་ཨ་རུ་ན་ཅལ་ས་ཁུལ་ནས་རྒྱང་ཐག་ཀི་ལོ་མི་ཊར་བརྒྱ་དང་དྲུག་ཅུ་གི་སར་ཆགས་པའི་གི་བོད་ཀྱི་ཉིང་ཁྲི་ས་ཁུལ་སུ། ཕྱི་ཚེས་བཞི་ནས་ལྔ་ཉི་མ་གཉིས་ཀྱི་རིང་བསྐོང་ཚོགས་གནང་རྒྱུ་ཡིན་པ་དང། གནས་དེ་གི་ཐོག་ལ་རྒྱ་ནག་གཙོས་པའི་གི་པ་ཀི་སི་ཐན་དང་ཨབ་གྷ་ནི་སི་ཐན་སོག་པོ་བཅས་མཉམ་ཞུགས་གནང་རྒྱུ་ཡིན་པ་རེད་འདུག། གནད་དོན་དེ་ཡི་ཐད་ལ་རྒྱ་གར་གྱི་རྒྱལ་ས་ལྡི་ལི་གི་ནང་ལ་རྟེན་གཞི་བྱས་པའི་ཉམས་ཞིབ་བསྟི་གནས་ཁང་གི་རྒྱ་ནག་གི་གནད་དོན་ཐོག་གི་ཉམས་ཞིབ་པ་སྐུ་ཞབས་མེན་ཁི་ཁཱར་ལགས་ཀྱིས་སྤྱིར་གླེང་སྟེགས་དེ་ནི་རྒྱལ་ཁབ་ཕན་ཚུན་རིག་གཞུང་དང་སྣོད་བཅུད་བཅས་དང་འབྲེལ་བའི་བརྗོད་བྱ་ཡག་པོ་ཞིག་ཡིན་པ་རེད། ཡིན་ན་ཡང་རྒྱ་ནག་རྒྱལ་ཁབ་ནི་འཛམ་གླིང་གི་ནང་ལ་ཁོར་ཡུག་སྦགས་བཙོག་བཟོ་མཁན་གཙོ་བོ་ཡིན་པ་གསལ་པོ་ཡིན་སྟབས། རྒྱ་ནག་གི་ཚོགས་འདུ་དེ་ཡི་བརྗོད་བྱ་དང་བྱ་སྤྱོད་གཉིས་ཁག་ལ་འགལ་ཟླ་ཡོད་པ་གསུངས་ཡོད་པ་རེད། ཡང་མཚོ་དམག་དམག་སྤྱི་ཟུར་པ་དང་རྒྱ་གར་ལྷོ་ཕྱོགས་ཅེ་ན་ཡི་གྲོང་ཁྱེར་གྱི་ནང་ལ་རྟེན་གཞི་བྱས་པའི་རྒྱ་ནག་ཉམས་ཞིབ་ལྟེ་གནས་ཁང་གི་འགན་འཛིན་སྐུ་ཞབས་ཨར་སི་ཝ་སན་ལགས་ཀྱིས། འདི་ནི་གཙོ་བོ་རྒྱ་ནག་ལ་བརྡ་ལན་སྤྲོད་རྒྱུར་ཡིད་ཆེས་བྱེད་པ་ཞིག་དང་ལྷག་པར་དུ་ད་རེས་ཧི་མ་ལ་ཡ་གོང་འོག་གི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་དེ།

དབྱིན་ཡུལ་དབར་གྱི་འབྲེལ་བའི་གནས་སྟངས་དང་དབྱིན་ཇི་གཞུང་གིས་བོད་དང་རྒྱ་ནག་གཉིས་ཀྱི་དཀའ་རྙོག་སེལ་ཐབས་གནང་སྟེ་ཞི་བདེ་འཛུགས་སྐྲན་གྱི་ཆེད་དུ་ལས་དོན་གལ་ཆེ་སྒྲུབ་གནང་བའི་རྒྱབ་ལྗོངས་ཀྱི་ལོ་རྒྱུས་དང་དེ་བཞིན་བོད་དེ་རྒྱ་ནག་གི་བཙན་བཟུང་དང་དབང་སྒྱུར་འོག་ཚུད་ནས་བཟུང་སྟེ་བོད་ནང་གི་གནས་སྟངས་དང་བོད་ཀྱི་ཁོར་ཡུག་སོགས་ཀྱི་གནས་སྟངས་ཛ་དྲག་ཅན་དུ་འགྱུར་བཞིན་ཡོད་པའི་སྐོར་དབྱིན་ཇིའི་ཀན་ཟི་ཝེ་ཏིབ་རྙིང་ཞེན་ཚོགས་པ་དང་ལེ་བར་ངལ་རྩོལ་ཆབ་སྲིད་ཚོགས་པ་བཅས་ཀྱི་གནད་ཡོད་མི་སྣ་དང་མང་ཚོགས་ཐོག་གོ་རྟོགས་སྤེལ་བའི་ལས་འགུལ་སྤེལ་ཏེ་དབྱིན་ཇིའི་གཞུང་དང་མང་ཚོགས་ཀྱིས་བོད་དོན་ལ་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུ་བཞིན་ཡོད་པ་རེད། དེ་ནས་དེ་སྐོར་ལས་འགུལ་དེ་གཙོ་སྐྱོང་གནང་མི་དང་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་དྲུང་ཆེ་བློ་ཆོས་བསམ་གཏན་ལགས་སུ་བཀའ་འདྲི་ཞུ་སྐབས་སུ་ཁོང་གིས་ངོ་སྤྲོད་གནང་དོན་ལ། ད་ཐེངས་དབྱིན་ཡུལ་གྱི་གཞུང་འཛིན་ཚོགས་པའི་གྱི་ཆབ་སྲིད་ཚོགས་པ Conservative Party ཁོ་ཚོའི་གི་ལོ་འཁོར་ཚོགས་ཆེན་ཉིས་སྟོང་ཉི་ཤུ་རྩ་གསུམ་ག་ཅི་དེ་ནི་ད་ལྟ་དབྱིན་ཇི་ལུང་པ་གི་རྒྱལ་ས Manchester དེ་ལ་ཁོ་ཚོས་ཚོགས་ཡོད་རེད་ཨ་དེ་ལ་ད་ང་ཚོ་བོད་དོན་སྐོར་ལ་དྲིལ་བསྒྲགས་གཅིག་ཡོང་ཡས་གི་ལས་འགུལ་གཅིག་བརྩམས་ཡིན་དོན་གཅོད་ལས་ཁུངས་ནས་གི་གཏམ་བཤད་གི་ལེའུ་གཅིག་རིམ་པ་གཅིག་བསྒྲིགས་ཡིན་ད་ནི་ང་ཚོ་གཅིག་བྱས་ཡོད་རེད་ནི་དེ་གཅིག། ང་ཚོ་ད་བོད་དོན་ག་ཅི་འདྲ་བའི་ན་གོ་ལམ་སེང་ལམ་སེང་ཅིག་དོན་འབྲས་སོན་ཡ་ད་དེ་འདྲའི་ལམ་སེང་ཡོང་ཡ་ཅིག་ཡོད་མ་རོག་ད་འདི་ལོ་ད་རེ་ཞིག་ད་ངེས་ངེས་ད་དེ་ཚོ་ག་ཚོད་ཡོད་མེད་ལ་མ་ལྟོས་པའི་ད་ང་ཚོས་ཅིག་བཤད་དེ་འདི་བཤད་བྱས་ཅིག་བྱེད་དགོས་རོག།
དེ་ནས་བོད་དོན་གྱི་གཏམ་བཤད་ཀྱི་ལས་རིམ་དེའི་སྐབས་སུ་ལོན་ཌོན་གཙུག་ལག་སློབ་གྲྭ་ཆེན་མོའི་སྤྱི་ཚོགས་ཚན་རིག་གི་སློབ་དཔོན་ཆེན་པོ་སྐུ་ཞབས་ཌིབ་ཡེཤ་ཨ་ནནྡ་ལགས་ཀྱིས་བོད་དོན་དང་འབྲེལ་བའི་གཏམ་བཤད་གནང་བའི་སྐོར་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་གི་དྲུང་ཆེ་བློ་གྲོས་བསམ་གཏན་ལགས་ཀྱིས་མུ་མཐུད་ནས་ངོ་སྤྲོད་གནང་དོན་ལ། གཏམ་བཤད་གནང་མཁན་དང་པོ་དེ Professor Dibyesh Anand དབྱིན་ཇི་གི་མཐོ་རིམ་སློབ་གྲྭ་ཆེན་མོ་གི་ནི་ཁོ་རང་དགེ་རྒན་ཆེན་མོ་རེད། Professor Dibyesh Anand གིས་གསུངས་བཞག་པ་དེ་ངེད་ཀྱི་བཀའ་སློབ་དེ་གཅིག་དོན་ཚན་གསུམ་འདྲ་བོ་གཅིག་གལ་ཆེ་ཤོས་འདྲ་བོ་ཞིག་ནང་ལ་བསྡུས་པ་ཡིན་ན་ནི་དེ་དབྱིན་ཇི་གཞུང་གི་ནི་སྔོན་མ་ནས་ད། བོད་ཀྱི་ད་རྒྱལ་སྤྱིའི་ནང་ལ་འབྲེལ་བ་བྱ་ཡ་དེའི་སྐོར་ལ་ཁོ་རང་ཚོ་གི་ཐེ་ཇུས་ཡོད་པ་དང། ཨེ་ནས་དེའི་སྐོར་ལ་ད་ལྟ་ད་འཛམ་བུ་གླིང་ནང་ལ་ད་ལྟ་གི་ལྟ་ཚུལ་དང་ཅིག་སྲིད་ཇུས་སེམས་ལྡན་མང་པོ་ཅིག་གི་རྒྱབ་ལྗོངས་དེ་ལ་ཨེ་ནས་སྔོན་མའི་གི་ཨིན་ཇི་གཞུང་ད་ཨིན་ཇི་གི་རྒྱ་གར་མངའ་དབང་ལ་ཡོད་པའི་སྐབས་དང་དེའི་རྗེས་ལ་ཨེ་ནས་རྒྱ་གར་རང་བཙན་ཐོབ་པའི་རྗེས་ལས་དབྱིན་ཇི་གཞུང་འདི་ཡིས་བོད་ཐོག་ལ་ལངས་ཕྱོགས་འདི་ཡིས་རྒྱལ་སྤྱིའི་སྟེང་ལ་ད་ལྟ་ལྟ་སྟངས་ག་འདྲས་ཡོད་མེད་འདི་སྐོར་ལ་ཁོང་ཚོ་གི་འབྲེལ་བ་ཤུགས་ཆེན་པོ་ཆགས་བསྡད་ཡོད་རེད། Professor Dibyesh Anand གྱིས་དོན་ཚན་གསུམ་པ་དེའི་སྐོར་ལ་ཁོ་རང་འདི་གསུངས་སོང་ད་ད་ལྟ་རྒྱ་ནག་གིས་ད་ང་ཚོས་དབྱིན་ཇི་ལུང་པ་ལ་ཉེན་ཁ་ག་རེ་བྱ་གི་ཡོད་མེད་རྒྱ་ནག་གི་ད་ལྟའི་གི་གནང་སྟངས་གནང་ཕྱོགས་འདི་ཡིས་དབྱིན་ཇི

རྒྱ་ནག་དམར་པོ་གཞུང་བར་ལ་ད་ད་ལྟ་བར་དུ་ང་ཚོ་འབྲེལ་བ་ག་འདྲས་བྱུང་ཡོད་མེད་ཕྱོགས་ར་གཞུང་དང་གཞུང་གི་འབྲེལ་བ་འདི་ད་ད་ད་དུས་རབས་ཉི་ཤུ་གི་ནང་ལོགས་ལ་ར་ད་འདིའི་སྐོར་ལ་ད་ད་ག་རེ་བྱུང་ཡོད་མེད་དང་ང་ཚོ་ད་ད་དོན་ཚན་བཅུ་བདུན་བཞག་པ་དང་དེ་ཚོ་གཅིག་དེ་ཚོ་སྐོར་ལ་གསུངས་གནང་སོང། དོན་ཚན་གལ་ཆེ་བ་གཅིག་དེ། སྐུ་ཚབ་དོན་གཅོད་བསོད་ནམས་ལགས་ཀྱིས་དོན་ཚན་གཉིས་པ་དེ་ག་རེ་སྐོར་གསུངས་ཞུས་པ་བཞིན་ད་ལྟ་ད་ལྟ་ང་ཚོ་བོད་ནང་གི་ད་ལྟའི་གི་ཛ་དྲག་གི་གནས་སྟངས་རང་དབང་མེད་པ་དང་དཀའ་སྡུག་མྱངས་བཞིན་པ་ཨ་ནི་དེ་མ་ཟད་ད་ད་ད་ཨ་ནི་རྒྱ་མི་གི་བཙན་འཛུལ་བྱས་པ་ནས་བཟུང་ནས་ང་ཚོ་བོད་མི་དམངས་ལ་སྡུག་པོ་ག་འདྲ་ཞིག་མྱངས་ཡོད་མེད་དང་ཨ་ནི་བོད་མི་ས་ཡ་གཅིག་དང། ཁྲི་གཉིས་མེད་པ་བྱ་ཡས་དང་དེ་ཚོའི་སྐོར་ལ་གསུངས་གནང་སོང། ད་སྐུ་ཚབ་དོན་གཅོད་མཆོག་གིས་དོན་ཚན་གསུམ་པ་དེ་འདི་རེད་ཤག་ཨ་ནི་ང་ཚོའི་ད་ལྟ་བོད་ཨ་ནི་མ་བོད་གཞུང་ད་ལྟ་ཡིན་ན་ད་ད་ལྟ་བོད་མིའི་སྒྲིག་འཛུགས་ལ་བཙན་བྱོལ་སྒྲིག་འཛུགས་ཀྱིས་ཨ་ནི་ང་ཚོ་རྒྱ་ནག་མཉམ་དུ་གཅིག་མཐུན་སྒྲིལ་ཡོང་ཡ་དང་རྒྱ་དང་བོད་ཀྱི་དཀའ་རྙོག་དེ་ཞི་བ་དང། ཨ་ནི་གནས་ཐུབ་ཡས་ཀྱིས་ཕན་ཚུན་གྱི་གན་རྒྱ་དང་ཐག་གཅོད་ཡོང་ཐུབ་ཡས་ཀྱི་དེ་སྐོར་ལ་ང་ཚོས་ཀྱི་འབད་བརྩོན་བྱས་པ་དང་ད་ད་ད་ལམ་དབུ་མ་དེ་ཡོད་ར་དེ་སྐོར་ལ་བཀའ་མོལ་གནང་སོང། དེ་ནི་ཡང། Scotland Aberdeen གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་ཆེན་མོ་དང་ཧི་མ་ལ་ཡའི་ཉམས་ཞིབ་ཁང་གི་འགན་འཛིན། སྐུ་ཞབས Martin Mill ལགས་ཀྱིས་བོད་ཀྱི་འཁོར་ཡུག་གི་གལ་གནད་སྐོར་སུ་གཏམ་བཤད་གནང་བའི་སྐོར་དྲུང་ཆེ་བློ་ཆོས་བསམ་གཏན་ལགས་ཀྱིས་གསུང་དོན་ལ། Doctor Martin Mill གྱིས་གཏམ་བཤད་གནང་རྒྱུ་གི་ནང་ནས་གལ་ཆེ་བ་གཅིག་དེ་དང་པོ་དེ་འདི་གསུངས་སོང་བོད་མཐོ་སྒང་གི་རྒྱུག་ཆུ་དང་ཕ་གི་གངས་དང་འཁྱགས་རོམ་དང་དེ་ཚོ་ཚང་མ་ཨ་ནི་ཨེ་ཤེ་ཡ་གླིང་ཆེན་གྱི་ཨ་ནི་ཆུ་གི

ཨ་མེ་རི་ཀ་རྒྱལ་ས་ཝ་ཤིན་ཊོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཧུར་ཐེངས་ཐད། དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།